དེ་ཡི་དོན་གོ་བའོ། ད་ཕར་ཕྱོགས་དེ་སོ་སོའི་ཚིག་རྩུབ་ལབ་ཡོང་དུས་ཕར་ཕྱོགས་དེ་གི་དོན་གོ་བ་ཅི་རོ། ཨམ་ཅོག་མ་གོ་ན་ནི་དེ་ག་རོ་བ་ད་དོན་དག་མ་གོ་ན་ནི། ལྐུགས་པ་ར་དེ་འདྲ་ལབ་པ་ཡིན་ན་ནི་ཆ་ཚང་ཡོང་གི་མེད་པ་འདྲ། ཚིག་རྩུབ་གི་ལས་དེ། ག་རེ་ཟེར་བི་གའི་ཕོག་གི་མ་རོ་བ་དོན་དག་མ་གོ་ན་གོ། ཁོའི་སེམས་ལ་ཕོག་གི་མ་རོ་བ། མཐར་ཐུག་ནི་དེ་ཡི་དོན་གོ་བའོ། འདི་ལ་དོན་གོ་བ་དགོས་པས། ཚིག་རྩུབ་དེ་ལ་རོ་བ་ད་དོན་གོ་བ་དགོས་པས། སེམས་ཅན་མིན་པའི་འབྱུང་བ་སོགས་ལ་སྨད་ཀྱང་ལས་ལམ་མི་རྫོགས། ད་ཁ་ཤས་ཚིག་རྩུབ་སེམས་ཅན་སྲོག་མེད་མཁན་ཚོ་ལ་ཡང་ཅིག་ཚོགས་དང་ལ་དྭགས་འདི་ཉིད་དེ་འདྲ་ཡོད་རོ་བ་ད་རྡོ་དང་ཅིག་མཚལ་མ་དང་ཤིང་དང་རི་དང་དེ་ཚོ་ལ་ཅིག་འོ་དེ་ཚོས་དོན་དག་གོ་ཡ་གང་ཡོད་མ་རོ་བ་ད། ནམ་མཁའ་ལ་ཞིང་པ་དེ་ཚོས་ནམ་མཁའ་ལ་ཆར་པ་བཏང་རོགས་མ་བྱས་ན་གནམ་ངན་འདི་ཟེར་བ་བྱས། དེ་འདྲ་ཟེར་མཁན་འདུག་བ་རེད་གནམ་ངན་གནམ་ངན་པོ་འདི་ཟེར་བ་བྱས། ཆར་པ་ཁྱོན་ནས་བཏང་གི་མི་འདུག་ཟེར་བ་བྱས་ནམ་མཁའ་གི་གོ་བ་ཚོར་ཡ་ཅི་ཡོད་མ་རེད། ཁོ་ཚིག་རྩུབ་ཆ་ཚང་ཡོང་གི་ཡོད་མ་རེད། འདི་ནི།

དྲན་ཚེ་སྦྱོང་བྱེད་དུ་སྨྲས་ན་དངོས་གཞི་འབྱུང་ཟེར་ད་ངག་འཆལ་དེ་ཡུལ་བཤད་རོགས་ཡོད་ན་རེད་མང་ཆེ་དེ་བཤད་རོགས་གཅིག་ལ་སྐད་ཆ་བཤད་ནས་ཕར་ཚུར་བཤད་ངག་འཆལ་བཤད་གི་རེད་བ་ད་ཁ་ཤས་དེ་སོ་སོ་གཅིག་པོ་སྡོད་དུས་བཤད་སྡོད་མཁན་དེ་འདྲ་འདུག་བ་སྐད་ཆ་ལབ་རེ་རེ་བཏང་ནས་དགོས་ཆེད་ཅི་མེད་གང་བྱེད་མེད་དེ་ཚོ་ངག་འཆལ་ཆགས་འགྲོ་གི་རེད་ཕན་ཐོགས་མེད་བ་དེ་འདི་ནི།

རྒྱལ་རབས་དེ་དོན་དག་མེད་པའི་དེ་སྔ་མ་སྔ་མ་གི་རྒྱལ་རབས་དེ་ཚོ་ཕར་བཤད་ཚུར་བཤད་རོ་བ་ད་ཨ་ནེ་དམག་རྒྱབ་པའི་རྒྱལ་རབས་འདྲ་པོ་དང་སྔ་མ་ཅིག་གི་རྒྱལ་མོའི་སྲས་པ་ར་ཕྱིའི་ཚེ་འོ་ད་དེ་འདྲ་རེད་ད་ལྟ་རང་རེ་གྲྭ་པ་ལྟ་བུས་ཀྱང་དགོན་པའི་གླིང་སྐོར་འགྲོ་བ་ཟེར་ད་དགོན་པ་གི་གླིང་སྐོར་འདྲ་པོ་ད་འགྲོ་བའི་སྒང་ལ་ཨ་ནེ་འགྲོ་བ་ཚུན་ཆད་ཀྱི་ཚེ་མི་མང་པོ་ཞིག་འདུས་ནས་སྡེ་པ་གཞུང་དང་ད་སྔ་མ་རེད་བ་ད། སྔ་མ་གི་ཁ་ཐུག་རིག་ལོ་དང་སྤྱི་ཚོགས་རྙིང་པའི་ཁ་ཐུག་གི། འདི་ནི་སྡེ་པ་གཞུང་དང། འདི་ནི་རྒྱ་ནག་དང། རྒྱ་གར་སོགས་ཐེ་གཏོགས་མང་པོ་གླེང་མོ་བྱས་པ་དེ་ཡིན། དེ་ཚོ་གང་ག་ངག་འཆལ་རེད། ད་ལྟ་ངག་འཆལ་བྱེད་མྱི་གི་དེ་ལས་མང་རུ་ཕྱིན་ནས་འཛམ་བུའི་གླིང་གི་ཇུས་གཏོགས་བྱེད་དགོས་རོ་ད། དེ་སི་ཐོམ་འདྲ་པོ་ཚང་ནི་རོ་ད། འཛམ་བུའི་གླིང་གི་ཇུས་གཏོགས་དེ་བྱས་ནས་ད། རྒྱ་གར་སོགས་ཀྱི་ཐེ་གཏོགས་མང་པོ་གླེང་མོ་བྱས་པ་དེ་ཡིན། ངག་འཆལ་འདི་མི་དགེ་བ་བཅུའི་ནང་ནས་ཆུང་ཤོས་ཡིན། མི་དགེ་བ་བཅུའི་ནང་ནས་ངོ་བོའི་ཆ་ནས་བྱེད་མཁན་ཡིན་ན་མི་དགེ་བ་ཆུང་ཤོས་དེ་རེད། ཆུང་ཤོས་ཡིན་ན་ཕན་གྱི་མ་རེད་བཤགས་པ་བྱེད་དགོས་རེད་མ་གཏོགས་མི་དགེ་བ་ཆེ་བ་ཡིན་ན་ག་བ་བྱེད་དགོས་རེད།

ཡིན་ན་ཡང་རང་རེའི་མི་ཚེ་སྟོང་ཟད་དུ་གཏོང་བའི་ཐབས་བླ་ན་མེད་པ་ཡིན། མི་ཚེ་འཕྲོ་བརླག་འགྲོ་ཡ། རེད་བ། གི་ཉིན་མིན་ཉིན་གང་གི་སྐད་ཆ་དགོས་མཁོ། ད་དངོས་གནས་ཀྱི་སྐད་ཆ་ཅིག་དོན་དག་ཡོད་པ་འདྲ་ཅིག་རེ་བ་ད་ཅིག་ཕན་ཐོགས་ཡོད་པ་འདྲ་བ་ཟེར་བར་བ་ད་ཅིག་ཡིན་ན་ད་བཤད་པ་རེད་བ་ད་དེ་འདྲས་མེད་བ་ད་ད་ག་ས་སྟོང་ཟད་ཞིག་ཁ་སང་བཤད་ཡང་དེ་རིང་བཤད་ཡང་སང་ཉིན་བཤད་རྫོགས་ཡ་རྒྱུན་ནས་མེད་ཉིན་ཅིག་སྐོར་ར་རྒྱབ་ནས་རེ་བ་ད། ཤེས་བྱོས་ཤེས་བྱོས་ཤེས་བྱོས་ཤེས་བྱོས་བརྒྱབ། ངག་འཆལ་འདི་མི་དགེ་བ་བཅུའི་ནང་ནས་ཆུང་ཤོས་ཡིན་ཡང་རང་རེའི་མི་ཚེ་སྟོང་ཟད་དུ་གཏོང་བའི་ཐབས་བླ་ན་མེད་པ་སྟེ། ཁ་ཅིག་གེ་ཤེས་ཤེས་ཤེས་ཤེས་བཤེས་གཉེན་དེ་གི་ཚུལ་བཤད་བྱ་སྟེ་རྗེས་བརྗོད་ཚར་བཤེས་གཉེན་དེ་ལ་བག་བཤད་སོ་སོ་གི་དེ་འདྲའི་ཡོང་གི་འདུག་བ། ཡང་ཅིག་བཞི་པོ་ཤེས་བཅུ་ཤེས་སྟོང་ཟླ་བཞི་བག་བཤད

བརྟེན་ནས་གྲྭ་ཤག་ཕན་ཚུན་དུ་ཚོགས་ཏེ་ཟེར་ད་ཚོ་ཚོ་ཚོ་ཚོགས་ནས་རོ་ད་ད་གྲྭ་པ་སྒང་ག་ད་མ་རེད་དེ་ཡིན་ན་དེ་ན་ད་ཡང་ཚོགས་ཏེ་རོ་ད་དུ་ས་སྐད་ཆ་བཤད་འཇུག་དེ་ནས་གྲལ་གཅིག་ཡོང་གི་རེད་བ་ད་ག་བ་ཡིན་ན་ཡོག་རེད། ཕན་ཚུན་དུ་ཚོགས་ཏེ་ཉིན་གང་དོན་མེད་ཀྱི་སྐད་ཆ་མང་པོ་བཤད་པས་དུས་འདའ་འགྲོ་བ་ཡང་ནས་ཡང་དུ་འོང་སོང་རེད། དེས་ན་ཇོ་བོ་ཆེན་པོས་ཁ་སང་ཞུས་པ་ཡིན་པ་ཇོ་བོ་རྗེ་གི་བསླབ་བྱའི་ནང་ནས་མང་པོའི་ནང་དུ་ངག་ལ་བརྟག།

ཨ་ནི་ཀློག་དགོས་ན། སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་མཛད་བརྒྱ་དཔག་བསམ་འཁྲི་ཤིང་དང་མདོ་མཛངས་བླུན་དང་རེད་བ་ད་མདོ་སྡེ་ལས་བརྒྱ་པ་དང་རེད་བ་ད་དེ་ཚོ་ཀློག་ན་སྙིང་པོ་བསྡུས་པ་ལས་རྒྱུ་འབྲས་ཀྱི་སྐོར་དག་དང་དེ་ནི་མང་ཅི་ནས་འདི་ནི། རེ་བ་དང་དགྲ་བཅོམ་པ་ཚོ་གི་རྣམ་ཐར་དང་ཨ་ནི་སྐྱེས་བུ་དམ་པ་ཚོ་གི་རྣམ་ཐར་བློ་རིག་བློ་གསལ་ཡོད་རེ་བ་དང་འོ་དེ་ཚོ་ཀློག་ན་ད་ཨ་ནི་ཀློག་བའི་དོན་དག་ག་རེ་ཡོད་ཟེར་ན་དད་པ་ཅིག་ཡོང་གི་ཡོད། དེའི་རྗེས་དེ་འོ་ད་བསམ་གྱིས་མི་ཁྱབ་པ་འདུག་བ་གཞན་མ་བྱུང་ན་ཡང་དད་པ་རེ་རེ་ཡོང་དགོས་རེད་བ་ད་དད་པ་རེ་རེ་སྐྱེས་ན་དགེ་བ་རླབས་ཆེན་པོ་ག་ཚད་ཡོང་གི་རེད་དད་པ་གཅིག་ད་སྒྲུང་དང་འདི་ནི་གཅིག་དམག་རྒྱལ་བའི་རྒྱལ་རེད་བ་རེད་བ་དེ་ཚོ་ཀློག་ན་དད་པ་ག་གེ་སྐྱེ་ཡ་ཡོད་མ་རེད་བ་ད་མདོ་ཁོང་ཁྲོ་ཡ་ས་རེད་བ་ད་ཁོང་ཁྲོ་ཟ་ནས་ཨ་ན་ང་ཡི་ཕྱོགས་དང་ཁོའི་ཕྱོགས་ཟེར་ག་བྱེད་འོ་དེ་བྱེད་ཁོང་ཁྲོ་ཟ་དེ་ཚོ་སྒང་ག་ཉོན་མོངས་རེད་བ་ད་དུག་གསུམ་འཕེལ་ཡ་གཅིག་རེད་དོན་དག་དེ་རེད། ཨ་ནི་ཆགས་ལམ་གྱི་བསྟན་བཅོས་རེད་བ་དེ་ཚོ་ཀློག་ད་ཨ་ནི་ཆགས་པ་འཕེལ། ཆགས་པ་ཡོད་ཡོད་ག་དང་པོ་ནས་ཡོད་རུང་འཕེལ་འཕེལ་བའི་སྐོར་ཅིག་གྲོགས་རེད་བ་འབྲི་འགྲོ་ཡ་ཡོད་མ་རེད། འདི་ནི་ཡང་དེ་རེད། སྒྲུང་དང་ཕྱི་རོལ་པའི་བསྟན་བཅོས་བཤད་པའང་ངག་འཆལ་ཡིན། ངག་འཆལ་ཡིན། ལོག་གཡེམ་མ་གཏོགས་པའི་ལུས་ངག་གི་མི་དགེ་བ་དྲུག་ཀ་གཞན་ལ་བྱེད་དུ་བཅུག་པས་ཀྱང་རང་ཉིད་ལ་ལས་ལམ་དུ་འགྱུར་བ་སོང་ཟེར་ཁ་སང་ཞུས་ཡིན་པ། ལོག་གཡེམ་མ་གཏོགས་པའི་ལུས་ངག་གི། བདུན་ཡོག་ར་བ་ད་མི་དགེ་བ། འདི་ནི། ད་དྲུག་ར་བ་ད་ལོག་གཡེམ་ཕར་ཕུད་ན་འོ་དེ། གཞན་ལ་བཅོལ་ནས་ལས་ལམ་རྫོགས་པ་ཡོག་རེད་དཔེར་ན་སྲོག་གཅོད་ཡིན་ན་གཞན་ལ་སྲོག་གཅོད་དུ་བཅུག་སོ་སོ་ནང་ལ་བསྡད། བསྡད་ཨ་ནི་གཞན་གྱིས་སྲོག་བཅད་ན། ཨ་ནི་ཕ་རོལ་པོ་དེ་སྲོག་དབང་འགག་སོང་ན་སོ་སོ་ལ་སྲོག་གཅོད་ཀྱི་ལས་ལམ་རྫོགས་པ་རེད། ཨ། དགེ་ཚུལ་སློང་གི་སྡོམ་པ་ཡོད་པ་ཡིན་ན་ཕམ་པ་འབྱུང་སྡོམ་པ་གཏོང་བ་རེད། དེ་ནང་དག་གིས་སྲོག་གཅོད་པ། མ་བྱིན་པ་ལེན་པ་ད་ལོག་གཡེམ་ཕར་ཕུད། བརྫུན། ཕྲ་མ། ཚིག་རྩུབ། ངག་འཆལ། དེ་དྲུག་དེ། གཞན་ལ་བྱེད་དུ་བཅུག་པ། གཞན་ལ་མངག་ཡ་ཡོག་རེས་ལས་ལམ་རྫོགས་ཡ། ད་ལོག་གཡེམ་དེ་གཞན་ལ་མངགས་ནས་སོ་སོ་ལ་ལོག་གཡེམ་གྱི་ཉེས་པ་ཆ་ཚང་ཡོང་ཡ་ཡོག་མ་རེད་ག་རེ་ཟེར་ན་བདེ་བ་དེ་མྱང་དགོས་ར་བ་ད་མཐར་ཐུག་དེ། དེ་ཡང་དབང་པོ་ཕྲད་པའི་བདེ་བ་ཅིག་མྱང་དགོས་ར་བ་ད། འོ་དེ་རེད། འདི་ནི། དེ་ཡིན་ཙང་གཞན་ལ་མངག་ཡ་དང་དེ་ཡོད་མ་རེད། ད་དེ་མ་ཡིན་པའི་དྲུག་པོ་དེ་ལ་དེ་ཡོད་རེད། གཞན་ལ་བྱེད་དུ་བཅུག་པས་ཀྱང་རང་ཉིད་ལ་ལས་ལམ་དུ་འགྱུར་བར་གསུངས། ད་བརྒྱད་པ་བརྣབ་སེམས་ཀྱི་གཞི་ནི། ད་ལུས་ངག་གི་བདུན་འདི་འགྲིག་སོང་ང། ད་ཡིད་ཀྱི་གསུམ་འདི་རེད། བརྣབ་སེམས་ཀྱི་གཞི། བརྣབ་སེམས་ཟེར་བ་དང་བརྣབ་སེམས་ཀྱི་གཞི་དེ། གཞན་གྱི་ནོར་དང་ཡོ་བྱད་དེ། གཙོ་བོ་གཙོ་བོ་རེད། བརྣབ་སེམས་སྐྱེ་ས་དེ། གཞན་གྱི་ནོར་རྫས་ཀྱི་ར་བ་ད། ནོར་རྫས་དེ་ལ་བརྟེན་ནས་བརྣབ་སེམས་སྐྱེ་ཡ། བརྣབ་སེམས་བྱེད་དུས་རང་ལ་དེ་ལ་བ་སྦྱར་བསྡད་པའི་བཟོ་འདྲ་བྱེད་པར་བརྣབ་སེམས་ཟེར་དེ། ཕར་ཕྱོགས་ཀྱི་དེ་ནི་དཔེར་ན་ཅ་ལག་འདྲ་པོ་དཔེར་བུམ་པ་འདྲ་ཅིག་ཡིན་ན་ག་ཡིན་ན་ཅ་ལག་སྙིང་རྗེ་པོ་ཅིག་ཡོད་ན། འོ་དེས་དེ་ལ་སོ་སོའི་སེམས་དེ་དེ་ལ་ཤོར་ནས། འོ་ད་སོ་སོའི་སེམས་དེ་དེ་ལ་བ་སྦྱར་བསྡད་པའི་བཟོ་འདྲ་བྱེད། དེ་ང་དགོས་ཀྱི་འདུག་བསམ་ཡ་ཅིག་ད་བུམ་པ་དེ་སྙིང་རྗེ་པོ་ཞེ་པོ་ཅིག་འདུག་དེ་ང་དགོས་ཀྱི་འདུག་བསམ་ན་སེམས་དེ་དེ་ལ་བ་སྦྱར་བསྡད་པས་ག་དུས་ཡིན་ན་ཅིག་དེ་དྲན་ཡོང་མཁན་འདྲ་ཅིག་བརྣབ་སེམས་ཟེར་དེ། འོ་ད། སོ་སོའི་སེམས་དེ་དེ་ལ་སྦྱར་བའི་བཟོ་འདྲ་བྱེད་པ་རེད། འདོད་ཆགས་ཀྱི་ཆར་གཏོགས་པ་ཅིག་ར་བ་ད། ཡིན་ན་ཡང་དེ་རེད། ད། གཞི་དེ་དེ་ནི་ཕ་རོལ་པོའི་ནོར་རྫས་ཆེས་གཙོ་བོ་དེ། འདི་ནི། ད་བརྣབ་སེམས་འདི་ནི། དེ་རེད། དེ་ཡང་དེ་ནས་དཔེར་ན་ཁྲོམ་ལྟ་བུར་འགྲོ་བ་ན། ཁྲོམ་ལ་བི་གའི་ལྟད་མོ་ལྟ་ག་ར་ཞིག་འགྲོ་བའི་སྒང་ན། ཁྲོམ་ལྟ་བུར་འགྲོ་བ་ན་ཡོ་བྱད་ཡིད་དུ་འོང་བ་མཐོང་ནས་བདག་ལ་འདི་འདྲ་བྱུང་ན་སྙམ་ནས་དེ་ན་ཅ་ལག་འདྲ་བོ་ཅིག་གིས་སོ་སོར་སྣང་བ་འཆིང་བ་ཅིག་དེ་ཅ་ལག་དེ་ནི་ང་ལ་བྱུང་ན་སྙམ་ནས་འདི་འདྲ་བྱུང་ན་སྙམ་དུ་འདོད་པ་ཟུག་པ། འདོད་པ།

འདི་ནི་དཔེར་ན་དཀར་ཡོལ་གྱི་བུམ་པ་འདྲ་བོ་ཅིག་ཡིན་ན་ཁྲོམ་ལ་དཀར་ཡོལ་གྱི་བུམ་པ་སྙིང་རྗེ་བོ་ཅིག་ཡོད་ན་དེ་ང་ལ་དགོས་ཀྱི་འདུག་བསམ་ཡ་བརྣབ་སེམས་བྱས་རོགས་པ་དང། དེ་མ་ནོར་བ་ཅིག་རོགས་པ་དང། དཀར་ཡོལ་གྱི་བུམ་པ་ཡིན་པ་ལ་གསེར་གྱི་བུམ་པ་ར་ཞིག་རེད་བསམ་ཡ་འདྲ་བོ་ཅིག་དེ་རོགས་པ་དང་ནོར་དེ་ཡང་འདྲ་བོ་དེ་འདྲས་མིན་པ། ཅ་ལག་དེ་ཏག་ཏག་ངོ་ཤེས་པ་ཅིག་ཐོན་ཁུངས་ག་བ་ཡིན་མིན་ཧ་གོ་རོགས་པ་དང། ཐོན་ཁུངས་ལྟ་ཡ་བྱོས་རོགས་པ་དང། ག་བ་རེད་ཤག་ཤག་བྱེད། ཨོ་ཅ་ལག་དེ་མ་ནོར་བ་ཅིག་འདུ་ཤེས་དེ། དེ་ལ་དེར་འདུ་ཤེས་པ་ཅིག། འདིའི་ཀུན་སློང་ལ། འདིའི་ཀུན་སློང། ད་བརྣབ་སེམས་ཀྱི་ཀུན་སློང་ཡོང་རོགས་གདའ། བརྣབ་སེམས་ཀྱི་ཀུན་སློང། ད་གིན་སྲོག་གཅོད་ཡིན་ན་སྲོག་གཅོད་འདོད་ཟེར་གྱི་འདུག་ཀུན་སློང་འདི་ལ་སྲོག་གཅོད་འདོད། མ་བྱིན་པ་ལེན་འདོད། མི་ཚངས་པ་སྤྱོད་འདོད་ཟེར་གྱི་ཡོད་རེད་པ། ད་འདིའི་ཀུན་སློང་དང་སྦྱོར་བ་མཐར་ཐུག་རྣམས། བྱེད་ལས་སེམས་གཅིག་གི་སྟེང་ནས་འཇོག་དགོས་རེད། མིག་གིས་མཐོང་ཡ་གས་ལུས་ངག་གི་ལས་མ་རེད་པ། ལུས་ངག་གི་ལས་དེ་འདྲ་གས་མ་རེད་པ་དེ་ཡིན་དུས་སེམས་གཅིག་གི་རྒྱུན་གྱི་ཐོག་ནས་ཨ་ནི་འཆད་པར་བྱ་དགོས་པ་རེད། འདིའི་ཀུན་སློང་སྦྱོར་བ་མཐར་ཐུག་རྣམས། བྱེད་ལས་སེམས་གཅིག་གི་སྟེང་ནས་སེམས་གཅིག་གི་བྱེད་ལས་ཀྱི་ཐོག་ནས་བྱེད་ལས་མི་འདྲ་བའི་ཐོག་ནས་སེམས་ཁུར་བ་དང་ཨ་ནི་འཇོག་དགོས་པས་ཀུན་སློང་ནི་ནོར་སོགས་དེ་དང་དེ་བདག་གིར་དེ་དང་དེ་བདག་གིར་གྱུར་ན་སྙམ་པ།

བདག་གིར་གྱུར་ན་བསམ་ང་ལ་རག་ན་བསམ་པ། ཅ་ལག་དེ་ང་ལ་རག་ན་བསམ་པ། དང་པོ་བྱེད་ཡ་དེ་ཨོ་ད་ཐེངས་དང་པོ་པས་ཅ་ལག་དེ་ང་ལ་རག་རོགས་བྱེད་ན་བསམ་ཡ་དེ་ཀུན་སློང་བྱས། ད་ཉོན་མོངས་དེ་དུག་གསུམ་ཀ་འདོད་ཆགས་ཡོང་གི་རེད་ཞེ་སྡང་ཡོང་གི་རེད་གཏི་མུག་ཡོང་གི་རེད། ད་ད་དུང་བི་གེ་འདོད་ཆགས་བྱས་ནས་བི་གེ་ཅ་ལག་དེ་ལ་ཆགས་ནས་ཤུགས་ཆེ་རུ་ཕྱིན། ཨོ་ད། འདོད་ཆགས་ཀྱི་ཤུགས་ཆེ་རུ་ཕྱིན་ནས་པའི་ཅ་ལག་དེ། ཨོ་ད། ཨ་ལས་འདོད་ཆགས་དབང་དུ་བྱས་ན་ཤུགས་ཆེ་རུ་ཕྱིན་ནས། དེ་ནས། པའི་འདོད་ཆགས་ཆེ་དེ་ལ། ཅ་ལག་ཡག་པོ་ཅིག་མཐོང་དེ་ང་དགོས་ཀྱི་འདུག་བྱས། ཨ་ནི་དེ་ལ་ཆགས་པ་ཆེ་རུ་ཕྱིན། ད་དེ་ནས། སྦྱོར་བ་བྱེད་པར་ཨོ་ད། ད། བི་གེ་ང་ལ་དགོས་ཀྱི་འདུག་བསམ་ཡ་དེ་ད་དུང་ཤུགས་ཆེ་རུ་ཕྱིན། ཅ་ལག་དེ་ང་ལ་དགོས་ཀྱི་འདུག་བསམ་ཡ་དེ་ཤུགས་ཆེ་རུ་ཤུགས་དྲག་ཏུ་སོང་ནས་བདག་གིར་བྱེད་འདོད་པ། དང་པོ་ཅ་ལག་དེ་ང་ལ་དགོས་ཀྱི་འདུག་བསམ་ཡ་རེད་བྱས། ཨོ་ད་ཀུན་སློང་དེ་ལ། ད་ད་དུང། ད་ཡིན་གྱིས་མིན་གྱིས་དགོས་ཀྱི་འདུག་བསམ་ཡ་ཅིག། སྦྱོར་བ་དེ་ཅ་ལག་དེ་ཡིན་གྱིས་མིན་གྱིས་ང་ལ་དགོས་ཀྱི་འདུག་བསམ་ཡ་དེ་སྦྱོར་བ་བྱ་འགྲོ་གི་རེད། མཐར་ཐུག་དེ། ད་དེའི་དོན་དག་ཐབས་ཤེས་བྱས་ནས་རོ་ད་ཐག་བཅད་ནས་ད་ཡིན་གཅིག་མིན་གཅིག་ཅ་ལག་དེ་སོ་སོར་ཡོང་ཡག་གི་ཐབས་ཤེས་བྱས་ཡ་ཐག་བཅད། སེམས་ཀྱི་དེ་ངེས། གཟུགས་པོ་ཅག་དགེ་དགོས་ཡ་ཡོད་མ་རེད་ངག་གིས་སྐད་ཆ་བཤད་དགོས་ཡོད་མ་རེད་སེམས་ཀྱི་དེ་རེད་ཁོ་སེམས་ཀྱི་དེ་རེད་བ་ད་ཡིད་ཀྱི་ཉེས་པ་སྲུང་དགོས་རེད་བ་སྡིག་པ། བྱས་ཙང་དེ་ཁོ། བདེ་བདེ་གང་ལ་དེ་ཡོང་གི་རེད་པ་ད། ཤུགས་དྲག་ཏུ་སོང་སྟེ་རྒྱུ་ནོར་སོགས་དེ་དང་དེ་ཡོང་ཐབས་བྱེད་པར་ཐག་བཅད་པའོ། རང་གི་ནོར་ལའང་བརྣབ་སེམས་སྐྱེ་བ་ཡོད་ཟེར། ད་གཙོ་བོ་དེ་ཕ་རོལ་པོའི་ནོར་གསུང་གི་ཡོད་རེད་པ་ད། ད་སོ་སོ་སོ་སོ་གི་ནོར་དེ་ཚོ་ལ་ཡང་བསྐྱར་ཡང་བསྐྱར་ནོམ་ཉུག་ར་བྱས་ནས་ཕ་གི་རེད་བ་ད་ཅ་ལག་སྙིང་རྗེ་པོ་འདུག་བསམ་ནས་ཡང་བསྐྱར་ཕ་གི་དེ་ལ་ཆགས་ནས་བརྣབ་སེམས་བྱས་ནས་རེ་བ་ད་བྱི་བདར་ར་བཏང་ནས་བི་གཅིག་བྱས་ནས་ཡར་བཞག་ཡང་ཕར་བཞག་བྱས་ནས་ཆགས་པ་ར་བྱས་ནས་འོ་ད་བརྣབ་སེམས་བྱས་ཡ་ཡོག་རེད། ཡིན་ནའི་གཙོ་བོ་དེ་ད་ཕ་གི་གཞན་གི་རྫས། ག་རེད་ཟེར་ན་རང་གི་རང་གི་རྫས་དེ་རང་ལ་ཐོབ་བསྡད་ཡོག་རེད་བ་ད། ཐོབ་ཡ་གི་ཐབས་ཤེས་དེ་ག་བྱེད་དགོས་ཡ་ཡོད་མ་རེད་བ། དེ་བརྣབ་སེམས་བསྐྱེད་ཡ་གི་ལས་ལམ་རྫོགས་ཡ་དེ་ཨ་ནི་ཕ་གི་གཞན་གི་རྫས་འོ་དེ་རེད། རང་ཅག་ལྷ་སར་ཁྲོམ་སྐོར་ལྟ་བུ་ཞིག་འགྲོ་བ་ནའང་བརྣབ་སེམས་འབུམ་ཕྲག་ཙམ་སྐྱེ་བས། དེ་ལྟར་བྱུང་སྐབས་འདི་རེད། ད་ཁྲོམ་ཆེན་པོ་འདྲ་མི་འདྲ་མཐོང་ས་ཅིག་ལ་ཡ་འདུག་སླེབས་པའི་སྒང་ལ་ཅ་ལག་དེ་ཡང་དགོས་ཀི་འདུག་ཕ་གི་ཡང་དགོས་ཀི་འདུག་ཡ་གི་དགོས་ཀི་འདུག་མ་གི་དགོས་ཀི་འདུག་རེད་བ་ད། གང་ག་དགོས་དེ་གཉིས་འདྲ་ཞིག་རེད་བ་ད། ད་དགོས་པ་ཤ་སྟག་ཕ་གི་བསྒྲིགས་བྱ་བ་རང་མི་གི་གསུང་ཡ་དེ་གུ་གུ་གུ་གུ་ཅང་ཅང་ག་རེ་མཁོ་ཆེ་ཡ་འདུག་དེ་སྟོན་བསྡད་རོགས་ད། ད་ག་རེ་འགྲོ་ཆེ་ཡ་འདུག་ག་རེ་བའི་མུས་པ་ཆེ་ཡ་འདུག་ཟེར་དེང་སང་འོ་དེ་ཕར་སྟོན་བསྡད་ཡོད་ཙང་ཨ་ནི་སོ་སོར་ཕྱིན་པའི་སྐབས་དེ་དགོས་ཀི་འདུག་དེ་དགོས་ཀི་འདུག་ཟེར་ཨ་ནི་བརྣབ་སེམས་རེ་རེ་རེ་རེ་རེད་དེ་དགོས་ཀི་འདུག་ཟེར་དུས་བརྣབ་སེམས་རེ་རེ་བརྣབ་སེམས་རེ་རེ་ཕར་ལོག་འོག་ནས་ཤག་སླེབས་དུས་སྒང་ལ་བརྣབ་སེམས་སྟོང་ཕྲག་ས་འབུམ་ཕྲག་ས་དེར་ཁྱེར་ནས་སླེབས་བསྡད་ཡོད་རེད་རོགས་ད། བརྣབ་སེམས་ཅ་ལག་མ་ཉོ་བ་བྱས། བརྣབ་སེམས་ཉོས་ནས་ཚུར་སླེབས་བསྡད་ཡོད་རེད་འོང། ཉོ་དགོས་ཡ་དེ་ཚོང་པ་ཚོ་གི་ཅ་ལག་དེ་ཉོ་ན་ཁོ་གཅིག་ཕན་གི་རེད་བ་ཕར་ཕྱོགས་དེ་ཚོ་ཡ་བྱེད་རེ་ཅིག་འགྲོ་གི་རོགས་ན་དེ་མ་བྱེད་ང་ཚོ་བརྣབ་སེམས་ཤ་སྟག་ཉོས་ནས་ཨ་ནི་ཚུར་སླེབས་ཡོང་ཡང་ཡང་བཞུགས་སར་ཡང་ཕར་འགྲོ་རྒྱུ་རེད་ཡང་བརྣབ་སེམས་ཉོ་ག་འོང། འདི་ནི་བརྣབ་སེམས་འབུམ་ཕྲག་ཙམ་སྐྱེ་བས་དེ་ལྟར་བྱུང་སྐབས

བློ་མང་པོ་ཡོད་རེད། བློ་མང་པོ་ཡོད་རེད། འདི་ནི། གང་བྱུང་དྲན་དུ་མི་འཇུག་པར་སྒྱུ་མའི་ནོར་རྫས་ལ་སྙིང་པོ་མེད་པར་བསམ། ད་ཅ་ལག་འདྲ་མི་འདྲ་མཐོང་བའི་སྒང་ལ་རོགས་ད་ཨ་ནི་དེ་ཚོ་ལ་སྙིང་པོ་ཡོད་མ་རེད་བསམ་ནས་རོགས་ད་བསམ་དགོས་རོགས་ད་སྙིང་པོ་ཡོད་མ་རེད་བསམ་ན། ཨ་ནི་བརྣབ་སེམས་དེ་ཁ་ཐུག་རེད་བརྣབ་སེམས། སྙིང་པོ་ཡོག་མ་རེད་བསམ། སྒྱུ་མའི་ནོར་རྫས་ལ་སྙིང་པོ་མེད་པར་བསམ་ནས་ཨ་ནི་གཉེན་པོ་བསྟེན་གཉེན་པོ་བསྟེན་པ་དགོས་གསུངས། ཨོ་ཏོ་ཅི་ག་ཡིན་ན་དེ་བརྣབ་སེམས་ཀྱི་ཉེས་པ་དེ་ཡོང་གི་མ་རེད་གསུངས་རེད་སྙིང་པོ་མེད་པ། སྤྱི་བཏང་གི་འཁོར་བ་ལ་སྙིང་པོ་མེད་པ་ལྟ་དགོས་རེད་བ་ད་ཨ་ནི་བོད་ཀྱི་ཚེ་འདི་ལ་སྙིང་པོ་མེད་པ། ད་སྒྱུ་མའི་ནོར་རྫས། ད་ད་ལྟ་མི་རྟག་པ་འདི་ཡིན་པ་སྐྱེས་བུ་ཆུང་ངུ་དང་ཐུན་མོང་ཁ་ཐུག་རེད་དེ་ཚེ་འདི་གི་ཚེ་འདི་ལ་སྙིང་པོ་མེད་པ་གཅིག་གོ་དགོས་རེད་བ་དང་དེ་ཚོ་གང་གི་ཚེ་འདི་གི་ཅ་ལག་ཤ་སྟག་རེད་བ་དང་དེ་གི་ཚོང་ཚོང་ཁང་ལ་ཉོ་ཡ་དེ་ཚོ་ཚེ་འདི་གི་ཤ་སྟག་རེད་བ་དང་དེ་ཡིན་དུས་དེ་སྙིང་པོ་མི་འདུག་སྒྱུ་མའི་ནོར་རྫས་རེད་སྙིང་པོ་མེད་པའོ་དེ་རེད། སྙིང་པོ་མེད་པ་མཐར་ཐུག་འདྲ་པོ་དེ་ནི་དེ་ཚོ་གི་གནས་ལུགས་དེ་ཧ་གོ་རོགས་བྱས་ན།

ཕན་ཐོགས་པ་རྒྱུ་ཡི་མཚན་ཉིད་ཟེར་དགོས་རེད་བ། དོན་བྱེད་ནུས་པ་དངོས་པོའི་མཚན་ཉིད་རེད་བ། དེ་ཚོ་གང་གང་འདི་སྙིང་པོ་མེད་སྟངས་དེ་སོ་སོའི་ངོས་ནས་སྙིང་པོ་མེད་སྟངས་ཅིག་བསམ་བློ་བཏང་དགོས་རེད་བ་ད་ཆགས་ཞེན་མི་ཡོང་ཡ་ཅིག་སྒྱུ་མའི་ནོར་རྫས་ལ་དེ་ནི་སྙིང་པོ་མེད་པར་བསམ་ནས་གཉེན་པོ་བསྟེན་པ་དགོས་སོ་གསུངས་དེ་རེད། ད་དགུ་པ་གནོད་སེམས་ཀྱི་གཞི་དང་ཉོན་མོངས་སོགས་ཨ་ནི་སྔར་ཚིག་རྩུབ་སྐབས་སུ།

སོ་སོ་ལས་མི་དགེ་བ་བསགས་ཡོང་དུས་བསོད་ནམས་ཉམས་འགྲོ་བ་ལོག་ལ། དེ་རེད། དེ་ནས། བྱེད་འདོད་དམ། ཕ་རོལ་པོ་རྒུད་ན་ཅི་མ་རུང་སྙམ་པ་སོགས་དང། སྦྱོར་བ་ནི་དེ་ལ་བརྩོན་པ། སྦྱོར་བ་ནི་དེ་ལ་དག། གཟུགས་དང་དང་གནོད་སེམས། ཕ་རོལ་པོར་གནོད་པ་བྱེད་ཡག་གི་བསམ་བློ་འཁོར་ཡོག་རེད་བ་ད། དེ་ལ་དེ་ནས་འབད་བརྩོན་བྱེད་པ། གནོད་སེམས། གནོད་སེམས། བརྩོན་པ། མཐར་ཐུག་ནི། དེ་ག་རང་ཐག་བཅད་པ། དཔེར་ན་གནོད་སེམས་ཟེར་ཡ་དེ། ཕར་ཕྱོགས་དེ། ན་རོགས་བྱེད་ན་བསམ། རེད་པ་ད། གཞི་དེ་ད།

ལྗོངས་ཉེ་བོ་ཞེ་དྲག་རེད་བ་ད་བསམ་བློ་བཏང་སྟངས་ཀྱི་ཐོག་ནས་ངོ་བསྡུ་བ། ཁོ་རང་མི་འགྲིག་པ་བྱུང་རོགས་བྱེད་ན་བསམ། དང་ཐོག་བསམ་སྦྱོར་བ་ཞེས་བྱ་བ་དེ། དེའི་ཐོག་ལ་བསམ་བློ་ཡང་བསྐྱར་ཡང་བསྐྱར་བཏང་འབད་བརྩོན་བྱས། རེད་པ་ད། དེ་ནས་ཡང་བསྐྱར་ཏན་ཏན་གྱི་ད་ཁོ་ཅིག་མི་འགྲིག་པ་ཅིག་དགོས་འདུག་བསམ་ཡ་འདི་ཐག་བཅད། སྒང་ལ། གནོད་སེམས་ཀྱི་ལས་ལམ་དེ་རྫོགས་ཚར། ད་དེས་ཀུན་ནས་བསླངས་ཏེ་ཨ་ནི་རྐང་པ་སྤོ། ལུས་གང་ལུས་ཀྱི། རྐང་པ་སྤོས་ནས་འགྲོ་ཡ་འདྲ་པོ་དང་ད་ག་རེ་བྱས་ནས་ཁོ་ལ་ཨ་ནི་སོ་བྱེད་ཡ་འདྲ་པོ་དང་ད་རྐུ་མ་རྐུ་ཡ་འདྲ་པོ་དང་ད་ཅིག་ཡོང་གི་རེད་བ་དེ་ལུས་ངག་གི། དང་པོ་ཡིད་ཀྱི་སྡིག་པ་དེ་སྔོན་ལ་བསགས་འགྲོ་གི་འདུག་བ། ཡིད་ཀྱི་སྡིག་པ་དེ་དེ་རེད། སྦྱོར་བ་ནི་དེ་ལ་བརྩོན་པ། མཐར་ཐུག་ནི་དེར་ཐག་བཅད་པ་ཡིན། རང་རེས་ཞི་རྒྱས་དབང་དྲག་གི་ལས་སྦྱོར་བྱས་པ་རྣམས་ཀྱང།

ར་བ་དང་དབང་གི་ཕ་གི་ལས་འདྲ་བོ་བྱས་ནས་ཕ་རོལ་པོ་གཅིག་དབང་དུ་བསྡུ་དགོས་བསམ་ཡང་ཕ་རོལ་པོ་གི་རྒྱལ་པོ་དང་བློན་པོ་དང་བཙུན་མོ་དང་འཁོར་འབངས་དང་བཅས་པ་ཚོ་དབང་དུ་བསྡུ་ཡག་གི་ཆེད་དུ་དབང་གི་སྦྱིན་སྲེག་ཅིག་བྱས་པ་ཡིན་ན་ཨ་ནི་བརྣབ་སེམས་ཡོང་ཡ་ཉེན་ཁ་འདུག་བ་དེ་བརྗོད་བྱ་ལ་དེ་ཚོའི་ཚོད་ཅིག་ཁུག་རོགས་བྱས་ན་བསམ་གྱི་འདུག་ར་བ་ད་འོ་འདི་རེད་དེ་ལས་སླ་པོ་ཡོག་རེད། ད་དྲག་པོའི་ཡིན་ན་ནི་ཕ་གི་ཚར་གཅོད་ཡ་དེ་ར་བ་ད་སོགས

དེ་གི་དེ་ནི་དགེ་རྩ་བཅོམ་ཡག་སྡུག་ཤོས་གཅིག་རེད་ལོག་ལྟ་དེ། མི་དགེ་བ་བཅུ་ནང་ནས་སྡིག་པ་ཆེ་ཤོས་དེ་ལོག་ལྟ་རེད། ལོག་ལྟ། མི་ཁོམ་པ་བརྒྱད་ནང་ནས་ལོག་པར་ལྟ་བ་ཉིད་དང་ཟེར་ནས་དང་པོ་གསུངས་ཡོང་གི་འདུག་བ་བཤེས་སྤྲིང་གི་ནང་ལོགས་ལ་ལོག་ལྟ་དེ་ཉེས་པ་ཆེ་ཤོས་ཡིན་ཙང་ལོག་པར་ལྟ་བ་བྱས་ན། ལས་འབྲས་བདེན་བཞི་དཀོན་མཆོག་སོགས་དེ་ཡོད་པ་ཞིག་གོ་དེ་མེད་པར་ལྟ་བ་ལོག་ལྟ་དང་མེད་པར་སྨྲ་བ་སྐུར་འདེབས། སེམས་ཀྱིས་ཕ་གི་ལྟ་བ་ཡ་དེ་ལ་ལོག་ལྟ། ཁ་ནས་སྨྲ་ཡ་དེ་ལ་ཡོད་མ་རེད་ཟེར་ན་སྐུར་འདེབས། དེ་ཡང་ཕྱི་རོལ་པའི་དྲང་སྲོང་རྐང་མིག་གིས་རང་གི་བུ་མོ་ལ་ཆགས་ཏེ་སྔ་མ་སྔ་མ་སྔ་མ་པའི་ཕྱི་རོལ་པའི་དྲང་སྲོང་སྟོན་པ་རྐང་མིག་ཟེར་ཅིག་ཡོད་པ་རེད། རྐང་མིག་ཟེར་དེ་གི་དེ་ནི། རེད་བ་དང་ཡིན་ཡང་དེ་མི་ཚང་གི་སྤོ་བ་རེ་ཞིག་རེད་བ་དང་དེ་རེད། འདི་ནི་རྐང་མིག་ཟེར། ཕྱི་རོལ་པ་གི་ཆོས་དེ་ཚོ་མཁས་པ་ཆེན་པོ་རེད་ཁོ་རང་སྟོན་པ་རེད་མི་ལ་ཆོས་བཤད་མཁན་ཕྱི་རོལ་པའི། འོ་དེས་དེ་ནི་སོ་སོ་གི་དེ་ནི་བཟའ་ཚང་ཡོད་རེད་བུ་མོ་ཡོད་རེད་བ་དང་ཨ་ནི་བུ་མོ་ལ་ཆགས་ནས་པ་ཕ་དེ་པ་ཕ་དྲང་སྲོང་རྐང་མིག་ཟེར་དེ་སོ་སོ་གི་བུ་མོ་ལ་ཆགས། ཆགས་པ་ཡིན་ཙང་དེ་ནི། སོ་སོའི་བུ་མོ་ལ་ཕ་གི་འདོད་པ་འདྲ་པོ་སྤྱོད་ན་ལམ་སང་སྤྱོད་ན་ནི་མི་ཁ་གཏང་ག་ར་བ་དང་འཇིག་རྟེན་ན་དེ་བྱ་ཡོག་མ་ར་བ་དང། བྱ་ཡོག་མ་ར་བ་ཞེ་དྲག་མི་སྡུག་པ་རྩི་ག་ར་བ་དང། ད་དེ་མི་རྩི་ཡག་གི་ཆེད་དུ་ཕ་གི་ཨ་ནི་ཁོ་རང་གི་བསྟན་བཅོས་མང་པོ་བརྩམས་ནས། ར་བ་དང་དེ་དང་ལྷན་ཅིག་སྤྱོད་འདོད་ཀྱིས་འཇིག་རྟེན་སྔ་ཕྱི་མེད་པར།

ཁྲེལ་མེད་པ་ངོ་ཚ་མེད་པ། གང་དྲན་དྲན་བྱེད་བྱས་ནས་འགྲིག་གི་ཡོད་པའི་འདྲ་པོ་ད་དེ་འདྲའི་གི་བསྟན་བཅོས་ཅིག་བརྩམས་ནས་འོ་དེ་རེད། འཇིག་རྟེན་སྔ་ཕྱི་མེད་པར་བཤད་པའི་གཞུང་ལུགས་འབུམ་ཕྲག་དང། མཁས་པ་ཡིན་ཙང་བརྩམས་པའི་སྒང་ལ་ནི་མང་པོ་བརྩམས་རྒྱུ་ཡོད་རེད་བ་ད། དོན་དག་དེ་ག་རེད་བུ་མོ་ལ་ཆགས་ནས་དེ་རེད། ལྟ་ངན་དྲུག་ཅུ་སོགས་རང་བཟོ་བྱས་ནས་བརྩམས་པ་ལྟ་བུ་ཡིན། དེ་ཚོ་སྒང་ག་དེ་ནི།

ཁོ་རང་གིས་ར་བ་ད་ནི་ལས་རྒྱུ་འབྲས་ཡིན་ན་ཁོ་རང་གི་སེམས་ཀྱི་གཏིང་ནས་ད་མེད་པ་ཐག་བཅད། ཁ་ནས་ཡོད་མ་རེད་ལབ། འོ་ཁོ་རང་ལབ་ཡ་དེ་ཞེ་དྲག་བདེན་པ་ཡིན་བསམ། དེ་རེད་ད། མཐར་ཐུག་ནི་མེད་པར་ཐག་ཆོད་པའོ། འདི་དངོས་གཞི་རང་རེད། ཅུང་འབྱུང་དཀའ་ཡང། ད་ང་ཚོའི་རྒྱུད་ལ། འདི། ལོག་ལྟ། འདི་གི་དངོས་གཞི་ལས་ལམ་དངོས་གཞི་ད་ཡོད། ཕལ་ཆེར་ཡོང་གི་མ་རེད་བ། ནང་པ། དེ་ཡིན་དུས། ལས་རྒྱུ་འབྲས་ཡོད་མ་རེད་ད་ལབ་གི་མ་རེད་དཀོན་མཆོག་གསུམ་ཡོད་མ་རེད་ད་ཟེར་གི་མ་རེད་བ། དངོས་གཞི་ཡོང་ཡག་ཁག་པོ་རེད་ཡོང་གི་མ་རེད། འདི་དངོས་གཞི་རང་རེར་འབྱུང་དཀའ་ཡང། བསོད་ནམས་དམན་པ་སྡིག་གྲོགས་ཀྱི་དབང་དུ་སོང་བ་དག་ལ་ཡོང་ཉེའོ། ད་ཁ་ཤས་ཁ་ཤས་སོ་སོ་ནང་པའི་གྲལ་ལ་འཛུལ་ཏེ་ཡོད་ན་ཡང་ཨ་ནི་མི་བསོད་ནམས་མེད་མཁན། ཨ་ནི་སྡིག་པའི་གྲོགས་པོ། རོ་ད། བི་ཀའི་མི་དགེ་བ་བསླབ་ཀྱི་ཉེ། རོ་ད། ཨོ་ད། དེ་འདྲའི་གི་དབང་དུ་ཕྱིན་ནས་སོ་སོ་སྡིག་པའི་གྲོགས་པོ་གི་དབང་དུ་སོང་ནས། ད་ཡང། ཅིག་སྐུར་བ་འདེབས་པ་གི་ཉེན་ཁ་ཡོག་རེད། ལས་རྒྱུ་འབྲས་ཡོག་མ་རེད་ཟེར་ཡག་འདྲ་བོ་རེ་བ་དང། ཨ་ནི་དཀོན་མཆོག་གསུམ་ཟེར་དེ་ཡོག་མ་རེད་ཟེར་ཡག་འདྲ་བོ་དང། ལྷ་ཡོག་མ་རེད་ཀླུ་ཡོག་མ་རེད་ཟེར་ཡག་འདྲ་བོ་ཅིག་དང་པོ་སོ་སོ་ཁས་ལེན་གི་ཡོད་ནའང་གང་ཚང་སྡིག་གྲོགས་ཀྱི་དབང་གིས་ད་དེ་འདྲའི་སྐུར་བ་འདེབས་པ་དེ་འདྲའི་ནི་ཡོང་ཉེན་ཡོག་རེད། ཨ་ནི་དེ་ཡིན་ན་གང་ཅན་སོ་སོ་བི་གས་གཟབ་གཟབ་བྱེད་དགོས་རེད་གསུངས།

ཕེབས་བཞག་གི་ཡོད། ད་དེ་ནི་ནག་པོའི་ལས་ལམ་དངོས་དང། དེ་ནི་ལྕི་ཡང་གི་ཁྱད་པར་ཟེར་ད་གཉིས་པ།

སྡིག་པ་ཆེ་བ་ཆེ་མི་དགེ་བ་རེ་བ་དང། དེ་འོག་མ་འོག་མ་དེ་ལས་ཆུང་དེ་ལས་ཆུང་དེ་ལས་ཆུང་ཟེར། སྔ་མ་སྔ་མ་ལྕི་ཕྱི་མ་ཕྱི་མ། འདི་ནི། རེ་བ་དང། ཕྱི་མ་ཕྱི་མ་ཡང་བ། དེ་བྱེད་དུས་གང་ལགས་ལུས་ངག་གི་བདུན་ནང་ནས་ལྕི་ཤོས་དེ། ངོ་བོའི་སྒོ་ནས་བྱེད་མཁན་ཡིན་ན་སྲོག་གཅོད་དེ་རེད་དོ། སྲོག་གཅོད་པ་མ་བྱིན་པ་ལེན་པ་ལོག་པར་གཡེམ་པ་རྫུན་ཕྲ་མ་ཚིག་རྩུབ་ངག་འཆལ་རེ་བ། ཨ་ན་སྔ་མ་སྔ་མ་དེ་སྲོག་གཅོད་རེད་སྲོག་གཅོད་དེ་ངོ་བོའི་སྒོ་ནས་ལྕི་བ་རེད། དེ་ལས། སྲོག་གཅོད་པ་མ་བྱིན་པ་ལེན་པ་ཏོག་ཙམ་ཡང་ང་བྱེད། དེ་ལས། ལོག་གཡེམ་དེ་ཡང་ང་བྱེད། དེ་ལས། རྫུན། དེ་ནས་ཕྲ་མ། ཚིག་རྩུབ། ངག་འཆལ་དེ། ད། ཡང་ཤོས་འདྲ་བ་དེ་བྱེད། ངོ་བོའི་སྒོ་ནས་རེ་ད་དེ། ངོ་བོའི་སྒོ་ནས་ལྕི་བ་ལུས་ངག་གི་བདུན་ལ་སྲོག་གཅོད་སོགས་སྔ་མ་སྔ་མ་ལས་ལྕི། ཕྱི་མ་ཕྱི་མ་ཡང་ང་བྱེད། དེའི་རྒྱུ་མཚན་ག་རེད་ཟེར་ན། དེ་དག་གི་ཚེ་ཕ་རོལ་པོ་ལ་སྡུག་བསྔལ་ཆེ་ཆུང་ཇི་ཙམ་ཡོད་པའི་རིམ་པས་ལྕི་ཡང་བྱུང་བ་དེ་རེད། བྱས་ཙང་ལུས་ངག་གི་བདུན་བྱས་ཡོང་དུས་ཕ་རོལ་པོ་ལ་སེམས་ཅན་ལ་གནོད་ཆེ་ཆུང་གི་གནོད་ཆེ་ཆེ་ཤོས་དེ་སྡིག་པ་ཆེ་ཡོད་རེད། བྱས་ཙང་རྩ་ཆེ་ཤོས་དེ་སྲོག་རེད་བ་དང་ཕ་རོལ་པོའི་སྲོག་ལས་རྩ་ཆེ་གི་ཡོད་མ་རེད་བ། བྱས་ཙང་སྲོག་གཅོད་དེ་གིས་སྲོག་དེ་གཅད་གི་ཡོད་རེད་བ་དང་སྲོག་དེ་འཕྲོ་བརླག་བཏང་གི་ཡོད་རེད།

ཕ་རོལ་པོ་ལ་གནོད་གི་ཡོད་རེད་བ་ད་ནི། འདུག་སེ་རེད། ཕ་རོལ་པོ་ལ་སྡུག་བསྔལ་ཆེ་ཆུང་ཇི་ཙམ་ཡོད་པའི་རིགས་པས་ལྕི་ཡང་བྱུང་བ་དེ་དཔེར་ན་ངེད་ཚོ་རང་གཞན་སུ་འདྲ་ཞིག་གི་ཡིན་ཡང་སྲོག་ལ་གཅེས་ཤིང་ཕངས་པ་ཇི་འདྲ་བྱས་པ་དེ་ཙམ་ཡོ་བྱད་ལ་མི་བྱེད་པས་སྲོག་གཅོད་དང་མ་བྱིན་ལེན་གཉིས་ལ་ཕ་རོལ་པོ་ལ་སྡུག་བསྔལ་ཆེ་ཆུང་འབྱུང་བ་ལྟར་ཡིན། དེ་རེད། ད་ཡིད་ཀྱི་གསུམ་དེ་སྔ་མ་སྔ་མ། ཡང་ལ་ཕྱི་མ་ཕྱི་མ་ལྕི་བ་སྟེ། ལུས་ངག་གི་བདུན་དེ་སྔ་མ་སྔ་མ་ལྕི་ཕྱི་མ་ཕྱི་མ་ཡང་རེད་པ་དང། ད་ཡིད་ཀྱི་བའི་བརྣབ་སེམས་གནོད་སེམས་ལོག་ལྟ་གསུམ་པོ་དེ་སྔ་མ་སྔ་མ་ཡང་ཕྱི་མ་ཕྱི་མ་ལྕི་བ་ད་ཕྱི་མ་ཕྱི་མ་ག་རེ་རེད་ལོག་ལྟ་དེ་རེད། རེད་པ་དང་བརྣབ་སེམས་གནོད་སེམས་ལོག་ལྟ་དེ་ཕྱི་མ་ཕྱི་མ་ཡིན་ཙང་དེ་ལྕི་ཤོས་རེད། ད་དེ་ངོ་བོའི་སྒོ་ནས་ལྕི་བ་དེ་ཧ་གོ་སོང་ཨ། མི་དགེ་བ་བཅུའི་ནང་ནས་ད་སྡིག་པ་མི་དགེ་བ་ལྕི་ཤོས་ག་རེ་རེད་ངོ་བོའི་སྒོ་ནས་འཆད་ན་སྲོག་གཅོད་དེ་རེད་ཤག་ལུས་ངག་གི་བདུན་ནང་ནས། ཡིད་ཀྱི་གསུམ་ནང་ནས་ལོག་ལྟ་དེ་རེད་ཤག་ཆུང་ཤོས་ག་རེ་རེད་ཟེར་འོ་འདུག་སེ་རེད། ད་བསམ་པའི་སྒོ་ནས་ལྕི་སྟངས་ཅི་ཡིན་ན་ཡང། བསམ་པའི་སྒོ་ནས་ལྕི་སྟངས་ག་རེ་ཟེར་ན་བསམ་པའི་སྒོ་ནས་ལྕི་བ་ནི་བསམ་པ་ཉོན་མོངས་ཤིན་ཏུ་དྲག་པོས་བྱས་པ་སྟེ། ད་ཉོན་མོངས་པས་ཤུགས་ཆེན་པོ་བྱས་ནས་འདོད་ཆགས་ཡིན་ན་འདོད་ཆགས་ཤུགས་ཆེན་པོ། ཀྱི། དཔེར་ན་ཚིག་རྩུབ་ལབ་པའི་སྒང་ལ་རོ་ད་ཡག་ནམ་བི་ཀའི་ཞེ་སྡང་ཡིན་ན་བི་ཞེ་སྡང་ཞེ་པོ་ཅིག་ལངས་ནས་ཚིག་རྩུབ་ལབ་ཡ། འོ་ད་དེ་འདྲའི་གི་བི་ཀའི་ཉོན་མོངས་ཤུགས་ཆེན་པོས་ཅིག་བཤད་ཡ་བི་ཀའི་ཚིག་རྩུབ་ར་ཅིག་ལབ་པ་ཡིན་ཉོན་མོངས་ཤུགས་ཆེན་པོའི་ཐོག་ནས་ངག་འཆལ་བྱས་པ་ཡིན་ན། ཇི་ལྟར་ངག་འཆལ་དེ་ཚོ། བི་ཀའི་ལུས་ངག་གི་བདུན་ནང་ནས་ངོ་བོའི་སྒོ་ནས་ཡང་ཤོས་ཡིན་པ། ཡིན་ན་ཡང། བསམ་པ་བི་ཀའི་ཉོན་མོངས་ཤུགས་ཆེན་པོའི་ཐོག་ནས་ངག་འཆལ་སྨྲས་ན། བསམ་པའི་ཐོག་ནས་ལྕི་བ་ཆགས་ཚར་རེད། ངོ་བོའི་ཐོག་ནས་ཡང་བ་རེད་དེ། བསམ་པའི་ཐོག་ནས་ཤུགས་ཆེར་ཕྱིན་ཚར་རེད། ད་དེ་རེད། ཚིག་རྩུབ་ལྟ་བུ་ངོ་བོའི་སྒོ་ནས་ཡང་ཡང། ཁོང་ཁྲོ་ཤིན་ཏུ་ཆེན་པོས་ཁྱི་རྒན་ཞེས་བརྗོད་པ་དེ་ལྕི་བ་ལྟ་བུའོ། ད། ལྕི་སྟངས་དེ་ངོ་བོའི་སྒོ་ནས་ལྕི་ཡང། འོ་ད་དེ་ནི། བསམ་པའི་སྒོ་ནས་རེད་སོང་ང། ད་སྦྱོར་བའི་སྒོ་ནས་ལྕི། སྦྱོར་བ་དེ་དེ་ནི་སྦྱོར་བ་གསོད་སྟངས་ངན་པ་སྡུག་ལས་སྣ་དགུ་བཏང་ནས་བསད་པ་ལྟ་བུ་ཡིན། གསོད་པའི་སྒང་ལ་ཡང་སྡུག་ལས་སྣ་དགུ་བཏང་ནས་བས་ཤི་ལ་མ་ཤི་ལ་བྱས་ནས་དེ་ནི་བསད་ན། དང། བི་ཀའི་སྦྱོར་བའི་སྒོ་ནས་དེ་ནི། འདི། ཉེས་པ་ཆེ་ཡོད་རེད། དེ་ནི་བསད་པ་ལྟ་བུ་ཡིན། ཡང་འབུ་བསད་པ་བས་གླང་པོ་ཆེ་བསད་པ།

བླ་མ་སློབ་དཔོན་བྱང་སེམས་དགེ་འདུན་ཕ་མ་སོགས་ཞིང་ཁྱད་པར་ཅན་ལ་མིག་ལོག་ལྟ་བ་ལྟ་བུའང་སྡིག་ལྕི་བ་ཡིན། སྤྱིར་བཏང་མིག་ལོག་ལྟ་བའི་རིགས་པ་དང། སྡིག་པ། ཞེ་དྲག་ཧ་ལས་པ་དང་ཡོང་གི་མ་རེད་བ་མིག་ལོག་ཅིག་བལྟས་ན། ཁོ་མ་གཞུས་པ་བྱས་ག་གེ་མ་བྱས་མིག་ལོག་ཅིག་བལྟས་ན། ཡིན་ན་ཡང་མིག་ལོག་ལྟ་ས་དེ་གཞི་དེ། རྩ་ཆེན་པོ། བཀའ་དྲིན་ཆེ་ཡ་འདྲ་བོ་བི་གའི་བླ་མ་ལ་མིག་ལོག་ལྟ་ཡ་འདྲ་བོ་དང་འོ་ད་སོ་སོ་ལ་སྡོམ་པ་གནང་མཁན་གྱི་དེ་ནས་མཁན་པོ་དང་སློབ་དཔོན་ལ་བི་གའི་མིག་ལོག་ལྟ་ཡ་འདྲ་བོ་ཨ་ནི་བྱང་ཆུབ་སེམས་དཔའ་ལ་མིག་ལོག་ལྟ་ཡ་འདྲ་བོ་འོ་ད་ཚེ་འདིའི་བཀའ་དྲིན་ཆེ་བའི་དེ་ནས་ཕ་མ་ཚོ་ལ་མིག་ལོག་ལྟ་ཡ་འདྲ་བོ་འོ་དེ་ཚོ་ཉེས་པ་ཆེན་པོ་ག་རེ་རེད་ཟེར་ན། ཁོ་ངོ་བོ་ནི་སྡིག་པ་ག་གེ་མ་རེད་དེ་མིག་ལོག་ལྟ་ཡ་དེ་ཡིན་ན་ཡང་བི་གའི་གཞི་དེ་བི་གའི་ཐོག་ནས་ཨ་ནི་ཉེས་པ་ཆེན་པོ་ཆགས་ཀྱི་རེད། མིག་ལོག་ལྟ་བ་ལྟ་བུའང་སྡིག་ལྕི་བ་ཡིན། ད་གཞིའི་སྒོ་ནས་ལྕི་བ། དུས་རྟག་ཏུ་བྱས་པས་ལྕི་བ། ད་ཉེས་པ་ཅིག་དེ་ཉི་མ་རྟག་པར་ཉེས་པ་དེ་བྱས་བསྡད་ན་སྡིག་པ་ཆེན་པོ་ཞེ་བོ་ཅིག་ཡོད་རེད། མཚམས་མཚམས་རེད་པ་ད་མཚམས་མཚམས་སྡིག་པ་བྱེད་ཉིན་དེ་གའི།

སྡིག་པ་ཆུང་ཆུང་ཅིག་བྱས་ནས་ཡང་ཆེན་པོ་ཆགས་འགྲོ་གི་རེད། ཁོ་ལ་གཉེན་པོ་ཡོད་མ་རེད་བ་ད། ན་ཚ་དྲག་མ་སོང་ན་དྲག་ཡག་གི་སྨན་དེ་མེད་པ་ཡིན་ཙང་ན་ཚ་ཤུགས་ཆུང་ཆུང་ཅིག་ན་བ་ཡིན་ནའང་ད་ཉེན་ཁ་ཚ་པོ་རེད་བ་ད། ཤུགས་ཆུང་ཆུང་ཅིག་ན་ཡོད་དུས་ནི་ཁོ་སྨན་ཡོད་མ་རེད་གཉེན་པོ། ཡིན་ན་ཁོ་སྤྱི་བོར་ན་ཚ་ལྗིད་ཁོག་ཆགས་འགྲོ་གི་རེད་བ་ཁ་ཐུག་ད་ཞེ་དྲག་ན་ཡོད་མ་རེད་དེ། འོ་དེས་ན་ད་སྡིག་པ་ཤ་སྟག་བྱས་ནས།